གསན་མཁན་རྣམ་པ་སྐུ་ཁམས་བཟང། འདི་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོའི་ལས་རིམ་དེའི་ནང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་སྤྱི་ཟླ་གསུམ་པའི་ཚེས་བཅུའི་ཉིན་མོ་ནོར་གླིང་ཕོ་བྲང་མདུན་དུ་མི་མང་འདུ་འཛོམས་ཀྱི་བྱུང་རིམ་སྐོར་བར་གཞིས་རྩེ་མགྲོན་ངག་དབང་བསྟན་སྐྱོང་ལགས་ནས་དྲན་གསོ་གནང་བ་ཞིག་གསན་རོགས་གནང། དམག་ཁང་འཐུས་མི། མའོ་འཐུས་མི། དྲུང་གཏོགས་འཐུས་མི་དེ་ཚང་མ་ཡོད་རེད། སང་ཉིན་ཆིབས་བསྒྱུར་མ་གནང་རོགས་གནང་ཟེར་བྱས་སྙན་སེང་ཞུ་གར་འགྲོ་བ་རེད། ལྔ་བཅུ་ང་དགུ་ལོའི་སྤྱི་ཟླ་གསུམ་པའི་ནང་དུ་རྒྱ་ནག་གཞུང་ནས ྋགོང་ས་མཆོག་ལྷ་སར་ཡོད་པའི་བོད་ལྗོངས་དམག་ཁུལ་ཁང་དུ་གཟིགས་མོར་གདན་འདྲེན་ཞུས་པ་དང་དེའི་གོང་དུ་མདོ་སྟོད་སྨད་ཁུལ་དུ་བླ་ཆེན་མང་པོ་ཞིག་གཟིགས་མོར་གདན་འདྲེན་ཞུས་པ་ཡིན་ཞེས་བརྗོད་དེ་མི་གཏའ་མར་ཉར་བ་དང་དེ་རྗེས་གང་ཡོད་ཤེས་རྒྱུ་མེད་པར་གྱུར་པ་སོགས་ཀྱི་གནས་ཚུལ་མང་དག་ཞིག་བྱུང་ཡོད་པས་བོད་མི་ཚོ་ལ་སེམས་ཚོར་ཆེན་པོ་ཞིག་གི་གནས་སྟངས་འོག་ཏུ་ལྷ་སར་མི་མང་སྒེར་ལངས་ཛ་དྲག་རྒྱལ་ཡོངས་ཚོགས་འདུ་ཟེར་བ་ཞིག་ཚོགས་ཡོད་པའི་སྐོར་ལ། བར་གཞིས་རྩེ་མགྲོན་ངག་དབང་བསྟན་སྐྱོང་ལགས་ནས་དྲན་གསོ་གནང་དོན། ཚོགས་འདུ་དེའི་ནང་ལ་ཡང་མི་མང་ཛ་དྲག་ཚང་མ་མང་དག་ཅིག་ཡོད་རེད། སྐད་དེ། རིམ། རིམ་པ་བཞི་བ་ཡན་ཆད་ཀྱི། འཐུས་མི་དེ་གྱད་ཕར་གཡུགས་བཞག། དེ་མན་ཆད་ཀྱི། གཞུང་ཞབས་སྐྱ་སེར་དང་གདན་ས་གསུམ་དམག་ཁང་དྲུང་གཏོགས་ཚང་མའི་འཐུས་མི་ཡོད་རེད་དེ་གྱད་ཚང་མ་རུབ་རུབ་བཟོས་ནས་ཅིག་སྐོང་བ་ཡིན་ངེས་བཟོ་ཟེ་ཚང་མ་འཛོམས་སོང་འཛོམས་པའི་དུས་སར་ཡག་ཉལ་ཁ་ཚོད་ཟིན་ད་ཛ་དྲག་ཞེ་པོ་ཅིག་སླེབས་ཐལ་ཟེ་བ་ཟེ་ང་འཛོམས་བྱས་ད་ད་དེ་ལྟའི་འཛོམས་དགོས་ཞེ་འདག་གས་མེད།

སྤྱི་ཟླ་གསུམ་པའི་ཚེས་དགུའི་ཉིན་མོ་ཕ་ལྷ་མགྲོན་གཉེར་ཆེན་མོ་དང་སྐུ་སྲུང་མདའ་དཔོན་སྟག་ལྷ་ཕུན་ཚོགས་བཀྲ་ཤིས་མཆོག་དང། སྐབས་དེར་ནོར་བུ་གླིང་ཁར་ཡོད་པའི་རྩེ་མགྲོན་ཡེ་ཤེས་ལྷུན་གྲུབ་མཆོག་དང། རྩེ་ཕྱག་རྒྱལ་མཚན་ལགས་དང་སྐབས་དེའི་མཁན་ཆུང་སྐུ་དངོས་རྟ་ར་བཅས་བཀའ་བསྡུར་གྱིས་གདན་ས་ཁག་ལ་བཀའ་ཡིག་བཏང་བ་དང། རྩེ་མགྲོན་ཚོས་ལྷ་སར་ས་གནས་སོ་སོར་ཕྱིན་པའི་སྐབས་གཅིག་ལ་གཅིག་བརྒྱུད་ཀྱིས་སང་ཉིན་ཚེས་བཅུའི་ཉིན་མོ་མི་དམངས་ཚང་མ་ནོར་བུ་གླིང་ཁར་གོང་ས་མཆོག་ལ་རྒྱ་མིའི་དམག་ཁང་དུ་མ་ཕེབས་རོགས་ཅེས་ཞུ་འབོད་དུ་ཡོང་དགོས་པའི་བརྡ་ཁྱབ་རྒྱ་ཆེ་བཏང་ཐབས་གནང་ཡོད་པའི་སྐོར་བར་གཞིས་རྩེ་མགྲོན་ངག་དབང་བསྟན་སྐྱོང་ལགས་ནས་ཡང་དྲན་གསོ་གནང་བར། ཟླ་བ་གསུམ་པའི་ཚེས་པ་དགུའི་ཉིན་གང་དེ་ང་དྲུང་ཇར་ཕྱིན་པ་ཡིན། ང་ཡར་སླེབས་དང་ཡེ་ཤེས་ལྷུན་གྲུབ་ངར་ག་ཟེར་བ་རེད། བྱས་པའི་སང་ཉིན

བྱེད་ས་རེད་བཞག། ལོ་རྒྱུས་ཁག་གི་ནང་དུ་ལྔ་བཅུ་ང་དགུ་ལོའི་སྤྱི་ཟླ་གསུམ་པའི་ཚེས་བཅུའི་ཉིན་མོ་ནོར་བུ་གླིང་ཁའི་མདུན་དུ་བོད་མི་ཁྱོན་ཁྲི་བཞི་ཙམ་ཞིག་འཛོམས་ཏེ ྋགོང་ས་མཆོག་རྒྱ་མིའི་དམག་ཁང་དུ་ཕེབས་རྒྱུ་མེད་པའི་ཞུ་འབོད་དང། རྒྱ་མིའི་གདན་ཞུ་ཁག་བཀག་འགོག་ཐུབ་པ་ཞིག་བྱུང་ཡོད་པ་རེད། དེ་རིང་གི་ལས་རིམ་འདི་ཞུ་མཚམས་དེ་གར་བཞག་གི་ཡིན། ལས་རིམ་འདི་གསན་པར་ཐུགས་རྗེ་ཆེ།